བུ་ཡི་རྟགས་ལས་ལ་ལ་མེ་གོ་བར་བྱེད་པ་ན་མེ་དང་གྲུབ་བདེ་རྫས་གཅིག་པའི་མི་རྟག་པ་ཡང་གོ་བར་བྱེད་པར་ཐལ་མེ་ལས་སྐྱེས་པ་བཞིན་དུ་དེ་ལས་སྐྱེས་པའི་ཕྱིར་འདོད་མི་རིགས་མེ་ངེས་བཞིན་དུ་དེ་ཉིད་གྲུབ་བདེ་རྟག་པར་སྒྲོ་འདོགས་པ་མཐོང་བའི་ཕྱིར་ཟེར་ཞེའོ། འདི་རྩོད་པ་ནང་ལ་པཎ་ཆེན་ཞོ་ཁ་མ་གནང་ངེ་སོ་འདྲ་བོ། ཇི་གར་ཞོ་བ་མ་གནང་ཟེར་བ་ལ་ད་གང་བྱེད་དེ་ཅིག་བྱས་ནས་རྩོད་པའི་ཁུངས་དེ་འདྲ་ཐར་ལམ་གསལ་ལ་ཡོད་རེད་དེ་ཡིན་ན་ཡང་འདི་ལ་ལན་འདྲ་བོ་ཀུ་མི་སེ་དགེ་བའི་བཤེས་ནས་གསུངས་མི་འདུག་བ་རྗེ་བཙུན་ཡིག་ཆའི་ནང་དུ་དེ་ལས་གསུངས་མི་འདུག་བ། དེ་འདྲ་རེད།

དེ་གཉིས་ལ་གོ་བྱ་གོ་བྱེད་མི་འདུག་ཟེར་བ་གཏང་ས་དེ་འདྲ་ཞིག་གཏང་གི་འདུག་ཨ། ཕལ་ཆེར་གོ་བྱ་གོ་བྱེད་བསྲེས་ཏེ་མི་འདུག་ཟེར་གཅིག་བྱས། དེ་ནས་ཡ་གི་ཤོད་མ་གོ་བྱས་ག་རེ་ཡིན་པ་ན་དུ་བ་སྐྱ་བོ་ག་ཚོད་སྐྱ་བོ་ཟེར་ཡ་མེ་གོ་བྱེད་དུ་ཐལ་ཟེར་དེ་བྱས། དེ་ནས་རྩྭ་དང་སོག་མའི་མེ་ཟེར་དེ་གསུམ་པོ་དེ་ལ་ད་ཉེས་པ་སྔ་མ་དེ་དག་མེད་ལ་ཞེས་པའི་གསུམ་པོ་དེ་དག་ལན་ཡིན་འགྲོ་གི་ཡོད་པ་ཕལ་ཆེར་ཏག་ཏག་ཡིན་ས་རེད་རྒྱུ་ལ་རང་བཞིན་ཇི་སྙེད་ཅིག་ཟེར་དེ་གསུམ་པོ་དེ་ལ་འགྲོ་གི་ཡོད་ས་རེད་ག་རེ་ཟེར་ན་འདི་འདི་ཞིག་གསུངས་འདུག་ཨ། རྒྱུ་མེ་དེ་ལ་ཡོད་པའི་རང་བཞིན། མེ་མ་ཡིན་པ་ལས་ལོག་པ་ལྟ་བུར་མང་པོ་ཞིབ་ཅིག་ཡོད་རེད། ཡོད་དུས་ད་ལྟ་མེ་མ་ཡིན་པ་ལས་ལོག་པ་མང་པོ་ཡོད་ག་རེ་ཟེར་ན་ད་ག་ཚོད་རྒྱུ་མེ་དེ་ལ་ཡོད་པའི་ཟེར་ཐག་ཅི་ཐང་མེ་ལ་ནི། མེ་མ་ཡིན་པ་ལས་ལོག་པ་དེ་ལ་ཙན་དན་དང་ཤུག་པ་དང་སི་ཡ་ར་དང་དེ་ནི་གང་ཅི་ཁོ་མེ་གཏོང་ཡའི་རྒྱུ་དེ་འདྲ་མི་འདྲ་ཡི་ཐོག་ནས་ནི་དེ་དང་དེའི་མེ་མེ་མེ་ཟེར་མང་པོ་ཡོང་གི་རེད་བ་རིགས་མང་པོ་ཞིག་འདུག་ཟེར། ཡིན་ན་ཡང་ཟེར་བ། ཁོ་རང་དུ་བ་སྤྱི་ཙམ་པ་ཁོ་སྐྱེད་པར་བྱེད་པ་ལ། ཅིག་གཞི་ཅིག་གང་ཅི། ཕན་འདོགས་བྱེད་དུ་མེད་ན་མི་འབྱུང་མཁན་གྱི་ནི་གཅིག་རྒྱུ་ཅིག་དགོས་དགོས་འདུག་གསུང་དགོས་ར་བའོ། དེ་ཡིན་དུས་ས་ཐག་ཁོ་རང་རྒྱུ་མེ་སྤྱི་ཙམ་པ་དེ་སྔོན་དུ་ཕན་འདོགས་བྱེད་དུ་མེད་ན་ནི་འབྲས་བུ་སྤྱི་ཙམ་པ་དེ་ཡོང་དགོས་མ་རེད་བ། ཡང་ཙན་དན་གྱི་མེ་དང་ཤུག་པའི་མེ་ལ་སོགས་པ་དེ་ཚོ་ཕན་འདོགས་བྱེད་དུ་མེད་པ་ལ་དུ་བ་འབྱུང་བ་ཡོད་ཙང་དེ་ཡིས་བྱས་ནས་ནི་བའོ། ཕན་འདོགས་བྱེད་དུ་མེད་ན་མི་འབྱུང་བའི་འབྲས་བུ་དུ་བ་ལྟ་བུ་ནི་ཟེར་ནི་རིགས་ལ་རྗེས་སུ་འགྲོ་ལྡོག་གྲུབ་པས་ཟེར་བཏང་བར་བཀོད་སོང་ང་རིགས་ལ་རྗེས་ལྡོག་གྲུབ་པའི་རྒྱུ་མཚན་གྱིས།

ཡ་གི་གོ་ག་རེ་ཟེར་འབྲས་བུའི་ཆ་ནས་བསླད་པར་སྐྱ་བོ་ཟེར་ཡའི་གུ་མིའི་འབྲས་བུའི་ཆ་ནས་བསླད་པར་བ་ད་བ། ད་ཤལ་མ་དེ་རྩྭ་དང་སོག་མའི་མེ་ཟེར་ཡའི་དེ་གུའི་དུ་བའི་རྒྱུའི་ཆ་ནས་སུ་རྩི་ཡོང་གུ་རྒྱུའི་ཆ་ནས་སེ་ཧོར་བན་ད་གང་ཆའི་སུ་གོ་བྱ་དེ་ཆ་ནས་རྩི་ཡའི་དང་མ་དེ་གོ་བྱེད་ཀྱི་ཆ་ནས་ཐལ་ཟེར་བཏང་གཉིས་པ་དེ་གོ་བྱའི་ཆ་ནས་ཐལ་ཟེར་བཏང་བར་བ་དོན་དག་ལ་གང་ད་དེ་གཉིས་གཉིས་ཀ་ལོ་ལ་གཅིག་པ་གཅིག་རྐྱང་རེད་རྩྭ་དང་སོག་མའི་མེ་ད་དུ་བ་གཉིས་ལ་ཡང་རྗེས་སུ་འགྲོ་ལྡོག་གྲུབ་གི་མི་འདུག་རྗེས་སུ་འགྲོ་ལྡོག་གྲུབ་ན་ནི་དུ་བ་དེ་རྩྭ་ཡི་མེ་གོ་བྱེད་དུ་ཐལ་གི་རེད། རྗེས་སུ་འགྲོ་ལྡོག་མ་གྲུབ་པ་ཡིན་ཚེ་ཨ་ནི་ཐལ་གི་མི་འདུག་ཟེར་ནི་ཨོ་ཐུགས་སེམས་སྐྱོ་བ་ཡིན་དོན་དག་ལ་ཡ་གི་གཉིས་མ་བལྟས་ན་རྗེས་སུ་འགྲོ་ལྡོག་གྲུབ་གི་མི་འདུག་ཟེར་ཡིན་ཙང་ཨ་ནི་དེ་འདྲ་འདི་ཡི་ག་རེ་ཡིན་པ་ནི་རྒྱུ་ལ་རང་བཞིན་ཇི་སྙེད་མེད་ན་མི་འབྱུང་འབྲས་བུ་ནི་གཏན་ཚིགས་ཟེར་དུས་ད་རྗེས་སུ་འགྲོ་ལྡོག་གྲུབ་མཁན་ཅིག་དཔེར་ན་མེ་དང། རྗེས་སུ་འགྲོ་ལྡོག་ཏག་ཏག་གྲུབ་མཁན་ཅིག་གིས་ཨ་ནི་ཆོས་ཅིག་འདུག་ན་ཨ་ནི་ད་ཡ་གི་ཁར་འགོ་མེ་གོ་བྱེད་ཨ་ནི་ཀྱི་རྟགས་ཡང་དག་རེད་གི་རེད་ཟེར་ཡིན་ཙང་སྐྱ་བོ་དེ་མེ་གོ་བྱེད་ཀྱི་རྟགས་ཡང་དག་མ་རེད་ཅེས་ཨ་ནི་དེ་དུ་བ་དེ། རྩྭ་དང་སོག་མའི་མེ་གོ་བྱ་མ་ཡིན་པ་ག་རེ་ཟེར་ན་ཁོ་ལ་རྗེས་སུ་འགྲོ་ལྡོག་གྲུབ་ཀྱི་མི་འདུག་ཟེར་རྗེས་སུ་འགྲོ་ལྡོག་གྲུབ་ན་ད་མི་རྒྱུ་ལ་རང་བཞིན་དེ་མེད་ན་མི་འབྱུང་བའི་རྗེས་སུ་འགྲོ་ལྡོག་དེ་གྲུབ་ན་ཨ་ནི་འབྲས་བུའི་གཏན་ཚིགས་སུ་དེ་གོ་བྱེད་ཀྱི་གཏན་ཚིགས་ཡང་དག་ཏུ་རེག་གི་རེད་ཟེར་འོ་འདུག་བྱས་ནས་ཁོ་གཉིས་གཉིས་ལ་རྗེས་སུ་འགྲོ་ལྡོག་གྲུབ་མ་གྲུབ་པ་ཡིན་ཙང་ཨ་ནི་གཏན་ཚིགས་ཡང་དག་འཐད་ཀྱི་མི་འདུག་ཅེས་གོ་བྱ་དང་གོ་བྱེད་ལ་རེག་གི་མི་འདུག་ཅེས་བྱས་ར་བ། མེད་ན་མི་འབྱུང་འབྲས་བུ་ནི་གཏན་ཚིགས་ཟེར་དེ་ལན་རྒྱག་སྟངས་ར་བ་གོ། འདི་དངོས་སུ་མེད་ན་མི་འབྱུང་བའི་འབྲེལ་བ་གྲུབ་མཁན་གྱི། དུ་བ། འོ་དེ་འདྲས་གཅིག་ལ་ནི་གོ་གོ་བྱེད་ཀྱི་གཏན་ཚིགས་རེ་གི་རེད་ལབ་ཡོང་དུས་ས་གཞན་གྱི་གཉིས་མོ་དེ་ལ་གོ་བྱ་གོ་བྱེད་ཀྱི་དེའི་རྗེས་སུ་འགྲོ་ལྡོག་དེ་མ་གྲུབ་པ་ཡིན་ཙང་དེའི་ཆ་ནས་དེ་ནི་གོ་བྱ་དང་གཅིག་གོ་བྱེད་མ་རེད་ཟེར་ལན་གཅིག་བརྒྱབ། ད་མེ་མི་རྟག་པ་ཟེར་དེ་ཁག་པོ་འདུག་བ་དེ་འདྲ་ག་དཔེ་ཆ་གཞན་དག་ལ་ཡང་གསལ་ཁ་ནི་གང་ཡོད་མ་རེད་ཐར་ལམ་གསལ་བྱེད་ལ་ལ་དེའི་ནང་ནས་རྩོད་པ་དེ་ནི་བཀོད་བཞག་གནང་བྱས་ཁོ་ལ་ལན་ནི་དངོས་སུ་དམིགས་བསལ་འདི་ཡིན་ཟེར་ནི་ཟུར་དུ་ནི་མི་འདུག་བ། ཡིན་ན་ཡང་ད་ཁོ་ལ་ལན་གཅིག་མ་བརྒྱབ་ན་འགྲིག་གི་ཡོད་མ་རེད་ད་ཡང་མིན་ན། རྒྱུ་ལ་རང་བཞིན་ཇི་སྙེད་དེ་ནས་སྟོན་དགོས་པ་རེད་ཡང་མིན་ན་ཟུར་གཅིག་དགོས་པ་རེད་གང་ལྟར་དེ་དག་ཁོ་ལ་ལན་གཅིག་རྒྱག་དགོས། རྩོད་པ་གཅིག་ཡོད་ཙང་དེའི་ལན་གཅིག་མ་བརྒྱབ་ན་བདེ་བོ་ཡོད་མ་རེད་བ་ད་ཡིན་དུས་ད་ལྟ་འདི་རྒྱུ་ལ་རང་བཞིན་ཇི་སྙེད་མེད་ན་མི་འབྱུང་འབྲས་བུ་ནི་སྟེ་གཏན་ཚིགས་ཟེར་གྱི་འདུག་བ་འདི་ག་རེ་ཟེར་ན་རྗེས་སུ་འགྲོ་ལྡོག་གྲུབ་པའི་ཟེར་ད་ཁོ་རེའི་ནང་ལ་དེ་འདྲ་ཁ་འདུག་དེ་ལ་འོ་རིགས་ལ་རྗེས་སུ་འགྲོ་ལྡོག་གྲུབ་པའི་ཟེར་བྱས་ནས་གཏན་ཚིགས་དེ་གསུངས་འདུག་བ་འདི་དེ་འདྲས་ཇི་ལྟར་དཔེར་ན་མེའི་མི་རྟག་པ་དེ་ཟེར་ན་རེད་བ། དུ་བ་དེ་ཆོས་ཀྱི་མེའི་མི་རྟག་པ་གོ་བྱེད་མ་རེད་ད།

ནི་གཞི་དེ་ན་མེ་མི་རྟག་པ་ཡོད་པ་དེ་དུ་བའི་རྟགས་དེ་ཙམ་ལ་བརྟེན་ནས་གོ་མི་ཐུབ་པ་རེད། མི་ཐུབ་པ་ག་རེ་རེད་ཟེར་ན། དེའི་སྤྱི་དང་ཁོ་གཉིས་མོ་དེ་ཕལ་ཆེར་རྒྱུ་འབྲས་ད་རེ་གི་ཡོད་འགྲོ། རྗེས་སུ་འགྲོ་ལྡོག་ཙམ་ད་ཕལ་ཆེར་ཕལ་ཆེར་གྲུབ་ཀྱི་ཡོད་འགྲོ། ཡིན་ན་ཡང་རྗེས་སུ་འགྲོ་ལྡོག་གྲུབ་པ་ཙམ་གྱིས་མ་ཡིན་པ་བྱས་ནས་འདིའི་གོ་བྱ་གོ་བྱེད་ཟེར་ཡ་དེ་ལ་འོ་ད་ག་རེ། གཞི་དེ་ན་དུ་བ་ཡོད་པའི་རྟགས་ཁོ་བློ་ཡུལ་དུ་སོང་བའི་རྟགས་ཀྱིས། གཞི་དེ་ན་ནི་ཆོས་དེ་དཔོག་ཐུབ་མཁན་གྱི་གོ་བྱ་གོ་བྱེད་དེ་ལ་ཟེར། ཟེར་དུས་ད་ལྟ་མེ་མི་རྟག་པ་དེ། དུ་བ་བློ་ཡུལ་དུ་སོང་བའི་རྟགས་ཀྱིས། གཞི་དེ་ན་མེའི་མི་རྟག་པ་ཡོད་པ་དེ་ནི་དེ་ཙམ་གྱིས་དཔོག་ཐུབ་ཀྱི་མི་འདུག་མི་འདུག་པ་ག་རེ་བྱས་ན་མེའི་མི་རྟག་པ་དཔོག་པར་བྱེད་པ་ལ་སྐད་ཅིག་མ་བློ་ཡུལ་དུ་སོང་བའི་སྟོབས་ཀྱིས་དེ་ནི་མེའི་མི་རྟག་པ་རེད་ཅེས་དཔོག་བྱེད་ཀྱི་རེད་བ། སྐད་ཅིག་དོན་དག་ལ་གང་ལྟར་ཀྱང་མེའི་མི་རྟག་པ་རྟོགས་པར་བྱེད་པ་ལ་མེ་སྐད་ཅིག་མ་ཡིན་པ་དེ་མ་རྟོགས་པ་ལ་རྩ་འགྲིག་ཡས་ཁོ་རང་ཡོད་མ་རེད་ཁོ་རྟགས་ལ་འགྲོ་དགོས་ན་རེད་མི་དགོས་ན་རེད་དཔེར་ན་བྱས་པ་ལྟ་བུའི་རྟགས་ལ་སོང་ནས་མེའི་མི་རྟག་པ་བསྒྲུབ་རྒྱུ་ཡིན་དགོས་རེད་བ། ཡིན་ན་ཡང་དེའི་མེའི་མི་རྟག་པ་དེ་མ་གོ་གོང་དུ། འོ་ཧོ་མེ་སྐད་ཅིག་མ་ཡིན་པ་དེ་སྐད་ཅིག་མ་ཡིན་པ་དེ་བློ་ཡུལ་ལ་སོང་དགོས་པ་ལ་ལྟོས་དགོས་པ་ཡིན་ཙང་དེ་དུ་བས་དུ་བ་བློ་ཡུལ་ལ་སོང་བ་ཙམ་གྱིས་མེ་སྐད་ཅིག་མ་དེ་བློ་ཡུལ་ལ་སོང་བ་དེ་གོ་ཆོད་ཀྱི་མེད་པ་རེད། ཡིན་ཙང་དེ་ཙམ་གྱིས་གོ་བྱེད་དེ་དེ་འདྲ་ལ་བརྟེན་ནས་ཨ་ནི་གོ་བྱ་དེ་འདྲ་འདི་མེ་མི་རྟག་པ་དེ་གོ་ཐུབ་ཀྱི་མ་རེད་དེ་འདྲ་འདིའི་སྐབས་ཀྱི་གོ་བྱ་གོ་བྱེད་ཟེར་དེ། དུ་བ་བློ་ཡུལ་དུ་སོང་བའི་སྟོབས་ཀྱིས་རྟགས་གཞན་བཀོད་པ་ལ་མ་ལྟོས་པར་དུ་བ་བློ་ཡུལ་ལ་སོང་བའི་སྟོབས་ཀྱིས་ཨ་ནི་གཞི་དེ་ན། འོ་མེ་གོ་ཐུབ་མཁན་ཅིག་གཞི་དེ་ན་ག་རེ་ད་ཆོས་དེ་དུ་བ་བློ་ཡུལ་ལ་སོང་བའི་སྟོབས་ཀྱིས་དེ་གཞན་བཀོད་མ་དགོས་དུ་བ་བློ་ཡུལ་ལ་སོང་བའི་སྟོབས་ཀྱིས་གཞི་དེ་ན་ཆོས་དེ་ཡོད་པ་ཅིག་བློ་ཡུལ་ལ་གོ་ཐུབ་ན་གོ་བྱ་དེ་གོ་ཐུབ་པ་ཅིག་ནི་སྒྲུབ་ཐུབ་མཁན་ཅིག་ཡིན་ན་འདིའི་སྐབས་ཀྱི་གོ་བྱ་གོ་བྱེད་ལ་ཟེར་གྱི་རེད་བྱས་ཙང་མེ་མི་རྟག་པ་དང་དུ་བ་ཉིད་མོ་དེ་དེ་འདྲས་མ་རེད། རེད་བ། དུ་བ་བློ་ཡུལ་ལ་སོང་བ་དེ་ད་གོ་དུ་ལྡན་ལ་ལ་མེ་གོ་བར་བྱེད་པ་ན་དེ་ནི་མེ་མི་རྟག་པ་ཡང་གོ་བར་བྱེད་པར་ཐལ་དེ་ཡིན་ན་དུ་བ་དེ་ཆོས་ཅན་མེ་མི་རྟག་པ་སྒྲུབ་བྱེད་ཀྱི་རྟགས་ཡིན་པར་ཐལ་ཟེར་ཡ་རེད་དེ་ཟེར་གྱི་རེད་བ། ཁོ་ག་རེ་ཟེར་ན། གཞི་དེའི་སྟེང་དུ་མེ་ངེས་པ་མཉམ་པོ་ལ་མེ་མི་རྟག་པ་མཉམ་པོ་ངེས་དགོས་ངེས་སོ་རེ་ཞིག་ཁ་ཅིག་ཏུ་རྟགས་སུ་བཏང་ནས་དེ་མ་ངེས་ཀྱི་མི་འདུག་སྟེ། མེ་ངེས་བཞིན་དུ་དེ་ཉིད་གྲུབ་མཐས་རྟག་པར་སྒྲོ་འདོགས་པ་མཐོང་ཕྱིར་ཟེར་གྱི་འདུག་བ། བྱས་ཙང། འོ་དེ་འདྲས་རེ་ཞིག་བྱས་ནས་ཨ་ནི་ད་ལྟ་འདི་ལ། ཁོའི་རིགས་ལ་རྗེས་སུ་འགྲོ་ལྡོག་གྲུབ་ན་ཡང་ཟེར་ཁོ་གཉིས་གཉིས་མོ་ད་པ་ཅིག་རྒྱུ་འབྲས་དང་ཡིན་ཟེར་དགོས་ཡོད་འགྲོ། མེ་དང་དུ་བ་གཉིས་མོ་དེ་རྒྱུ་འབྲས་ཡིན་ཙང་ཙང་མེ་མི་རྟག་པ་དང་དུ་བ་གཉིས་མོ་དེ་རྒྱུ་འབྲས་གང་ལ་འགྲོ་དགོས་ཀྱི་རེད་ཡིན་ཙང་རྗེས་སུ་འགྲོ་ལྡོག་ཙམ་ད་གྲུབ་དགོས་ཀྱི་རེད། ཡིན་ན་ཡང་འདིའི་སྐབས་ཀྱི་གོ་བྱ་གོ་བྱེད་དེ། དུ་བ་བློ་ཡུལ་དུ་སོང་བའི་སྟོབས་ཀྱིས་ནི་གཞི་དེ་ན་ཆོས་དེ་གོ་ཐུབ་མཁན་ཅིག་ལ་གོ་བྱ་འདིའི་སྐབས་ཀྱི་གོ་བྱ་དེ་དེ་འདྲ་ཞིག་བཞག་གི་རེད་བྱས་ན་མེ་མི་རྟག་པ་དེ་དུ་བ་བློ་ཡུལ་ལ་སོང་བ་ཙམ་གྱིས་ནི་འོ་མེ་མི་རྟག་པ་དེ་གོ་ཐུབ་ཀྱི་མེད་པ་ཡིན་ཙང་འདིའི་སྐབས་ཀྱི་འོ་གོ་བྱ་གོ་བྱེད་དེ་འཐད་ཀྱི་མི་འདུག་ཞེས་ནི་ཐུགས་ཆེ་ནས་རྒྱུ་ལ་རང་བཞིན་ཇི་སྙེད་ཅིག་མེད་ན་མི་འབྱུང་འབྲས་བུ་ནི་གཏན་ཚིགས་ཟེར་འདིའི་སྐབས་ཀྱི་གཏན་ཚིགས་དེ་མ་ཡིན་པ་དེ་འོ་དེ་འདྲ་ཞིག་གི་དོན་ཐོབ་ཀྱི་ལན་དེ་འདྲ་ཞིག་བསྐྱོན་པ་ཡིན་ཟེར་ན་འགྲིག་གི་ཡོད་དམ་མེད་དེ་ད་གཞི་ནས་བལྟ་རྒྱུ་རེད་བ། དེ་ད་ག་ཚོད་རྩོད་རྩོད་རྩོད་རེ་བྱས་པ་རེད། དེ་ནི་འདི་ཡི་རྒྱུ་ལ་རང་བཞིན་ཇི་སྙེད་ཅིག་འདི་ཡང་ཤ་མ་དེ་དག་རྩོད་པ་སྔ་བ་རུ་རེད་བསྐྱེད་བྱ་སྐྱེད་བྱེད་ཡོད་ཀྱང་གོ་བྱ་གོ་བྱེད་མི་འདུག་གསུང་ངས་དེ་ལ་ཡང་གོ་བྱ་གོ་བྱེད་ཡོད་པ་དེ་ལན་དེ་ཕལ་ཆེར་ཕལ་ཆེར་འདི་རྒྱག་གི་ཡོད་མེད་འགྲོ་བསམ་གི་ག་རེ་ཟེར་ན་འདི་ནི་འདི་ལྟར་འབྲས་བུ་དེ་ཡོད་ན་དུས་ནམ་ཡང་རྒྱུ་དེ་ལས་སྐྱེ་བ་མཐོང་ལ་ཟེར་རྒྱུ་དེ་སྔོན་དུ་མ་སོང་ན་ཡུལ་དུས་འགའ་ཡང་འབྲས་བུ་དེ་མི་མཐོང་བས་རྒྱུ་འབྲས་ཀྱི་རིགས་ལ་རྗེས་སུ་ངེས་པ་དེ་ཉིད་ཟེར་ད་ཟེར་སོང་ང་དེ་འདྲས་རེད་སོང་རྒྱུ་དེ་སྔོན་དུ་མ་སོང་ན། དཔེར་ན་འདི་ཟེར་ཡག་རྒྱུ་མེ་དེ་སྔོན་དུ་མ་སོང་ན་ཡུལ་ལུང་པ་ཡིན་ན་འདྲ་འདུག་དུས་ཚོད་ཡིན་ན་འདྲ་འདུག་འོ་ཧོ། དུས་ཚོད་དེ་འདྲའི་ཅིག་ལ་དུ་མེ་དེ་སྔོན་དུ་མ་སོང་ན་དེའི་གཞུག་ལ་དུ་བ་དེ་རྩ་ནས་ཡོང་ཡ་ཡོད་མ་རེད་ལུང་པ་དེ་འདྲའི་ཅིག་ལ་འོ་མེ་དེ་སྔོན་དུ་མ་སོང་ན་ནི་ལུང་པ་དེ་འདྲ་དུ་བ་ཡོང་ཡ་ཡོད་མ་རེད་མེ་ཡིན་ཙང་ཡུལ་དུས་འགའ་ཡང་འབྲས་བུ་དུ་བ་དེ་མི་མཐོང་མཁན་གོ་རེད་ད། ལྟག་མ་དེ་ག་རེ་ཡིན་པ་ན་རྒྱུ་མེ་དེ་སྔོན་དུ་སོང་ན་ལུང་པ་དེ་ནི་མེ་ཅིག་སྔོན་དུ་སོང་སོང་ན་དེ་ལ་བརྟེན་ནས་འབྲས་བུ་དུ་བ་དེ་ཡོང་རྒྱུ་རང་རེད། དུས་ཚོད་འདྲ་པོ་ལ་ཁ་ཅིག་མེ་ཅིག་སྔོན་དུ་སོང་སོང་དེའི་མཇུག་དེ་མ་ཐག་ཏུ་ཨ་ནི་དུ་བ་ཅིག་ཡོང་རྒྱུ་ཡིན་པས་དུས་ཚོད་དེ་འདྲའི་ཅིག་ལ་ཡོང་རྒྱུ་ཡིན་པ་ཡིན་ཙང་དེ་འདྲས་ཅིག་བྱུང་ན་ཨ་ནི་གོ་བྱ་གོ་བྱེད་ཟེར་དུག་སེ་འགྲུབ་རྒྱུ་མ་གཏོགས་གོ་བྱ་གོ་བྱེད་དེ་གཉིས་ཀ་དུས་མཉམ་དུ་ཡོད་པ་ཅིག་དགོས་ཀྱི་མ་རེད་ལན་འདི་སྐྱོན་གྱི་འདུག་བ་འོ་དེ་ཡང་དེ་རྒྱུ་ལ་རང་བཞིན་ཇི་སྙེད་ཅིག་མེད་ན་མི་འབྱུང་འབྲས་བུ་ནི་གཏན་ཚིགས་སེ་དེའི་སྒང་ནས་དེ་ཡང་ལན་ཅིག་སྐྱོན་གྱི་མེད་འགྲོ་བསམ་བསམ་རེད་རེད་བ་ད་གོ་དོན་ཐོབ་ཀྱི་ལན་འོ་དེ་རྒྱབ་ད་གཞི་ནས་དཔེར་ན་ཁ་གསལ་ར་བཏང་ང་ད་ལྟ་ཡང་གོ་དེའི་ཁར། སྐྱ་བོ་ཟེར་ཡའི་ཁོ་ལ་ཡང་ཁོ་ལ་སྐྱ་རྫས་སྐྱ་བོ་ཙམ་དང་དུ་བ་སྐྱ་བོ་ཟེར་རིགས་གཉིས་ལས་ཁོ་པའི་ད་ཁོ་པས་རྣམ་པར་ཕྱེ་སྟེ་ལན་བསྐྱོན་སྟངས་གོ་ལ་ཅན་ད་རང་འདྲའི་ནང་ནས་གསལ་པོ་གཅིག་ཡོང་གི་འདུག་བ། ར་བ། འོ་དེ་འདྲའི་བྱས་ནས་ད་རྣམ་པར་ཕྱེ་སྟེ་ལན་བསྐྱོན་སྟངས་ལ་ཡང་གསལ་པོ་བྱས་ནས་ད་ལམ་སང་ཆེན་ལ་ཡང་དེ་འདྲ་ཞིག་བསྐྱོན་འདུག་བ། འོ་དེ་འདྲའི་ཆེད་ཡིན་ན་མེད་ན་མི་ཤེས། ར་བ།